ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནས་ཨ་རིའི་རྒྱལ་ས Washington DC རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ལྔ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བདུན་གཟའ་ཉི་མ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ལ་གནས་གཟིགས་ཕེབས་ནས་ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་མཛད་གནང་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ང་ཚོའི་གསར་འགོད་པས་གནས་ཚུལ་གཏོང་བ་དང།
རྒྱ་གར་གྱི་ས་མཚམས་ནི་བོད་ཡིན་པ་ལས། མཐའ་མཇུག་ཏུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ནས་ང་ཚོའི་གཟའ་སྐར་འདིའི་ནང་གནམ་གཤིས་འགྱུར་ལྡོག་གིས་མཚོན་པའི་དཀའ་ངལ་ཁག་ཟློག་ཐབས་སུ་གནས་ཁྱད་པར་ཅན་རྡོ་རྗེ་གདན་གྱི་ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་མཛད་ཡོད་སྐོར་དེང་གོང་བུ་གང་ཉིད་བྱང་ཆུབ་མཆོད་རྟེན་ལ་གནས་གཟིགས་ཕེབས་སྐབས་བཀའ་གནང་མཛད་གདའ། དེའང་རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ང་ཚོའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་གཏོང་བ་ལ་གཞིགས་ན་དེ་ཡང་འདི་ཚེས་བཅོ་ལྔ་ཉིན་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་བདེ་བར་འཁོད་གནང་མཛད་དེ་འདི་ཚེས་བཅུ་དྲུག་ཉིན་གྱི་ཞོགས་པར་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་མངོན་པར་སངས་རྒྱས་པའི་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོར་ཆིབས་བསྒྱུར་བསྐྱངས་གནང་མཛད་དེ་མཆོད་རྟེན་གྱི་རྟེན་གཙོ་ཐུབ་པའི་སྐུ་བརྙན་ལ་གནས་གཟིགས་མཆོད་འབུལ་དང་ཆབས་ཅིག་ཐུགས་སྨོན་མཛད་མཚམས་སུ་བོད་པའི་གསར་འགོད་པ་རྣམས་ལ་བཀའ་གནང་དོན་ལ། I feel great honour to pray in front of this special Buddha statue.
གོང་ས་རྒྱལ་བ་རིན་པོ་ཆེ་མཆོག་ནས་དེ་རིང་གནས་ཁྱད་པར་ཅན་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་གྱི་རྟེན་གཙོ་ཐུབ་དབང་སྐུ་བརྙན་ལ་ཐུགས་སྨོན་མཛད་རྒྱུའི་སྐལ་བཟང་གོ་སྐབས་ཐོབ་པ་ཐུགས་དགྱེས་ཚོར་བྱུང་བའི་སྐོར་དང། དེང་སྐབས་ང་ཚོའི་གཟའ་སྐར་གྱི་ནང་གནམ་གཤིས་འགྱུར་ལྡོག་གི་གནས་སྟངས་ཀྱིས་གཙོས་པའི་དཀའ་ངལ་འདྲ་མིན་འཕྲད་བཞིན་ཡོད་དུས། གནས་ཁྱད་པར་ཅན་འདི་ལྟ་བུའི་མདུན་ང་ཚོས་སྨོན་ལམ་བརྒྱབ་པ་ཡིན་ན་དཀའ་ངལ་དེ་དག་ཟློག་རྒྱུ་ལ་ནུས་པ་དམིགས་བསལ་ཡོད་དུས་མགོན་པོ་གང་ཉིད་ནས་ཐུགས་སྨོན་མཛད་ཡོད་སྐོར་བཀའ་གནང་མཛད་གདའ། དེ་རིང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོ་ལ་གནས་གཟིགས་ཕེབས་སྐབས་བྱང་ཆུབ་མཆོད་རྟེན་ཆེན་མོའི་འཛིན་སྐྱོང་གི་ལས་སྣེ་རྣམ་པས་མགོན་པོ་གང་ཉིད་གུས་བསུའི་སྣེ་ལེན་གྱི་མཇལ་དར་སྒྲོན་འབུལ་ཞུས་གནང་བ་དང་བྱང་ཆུབ་མཆོད་རྟེན་གྱི་གཙོ་འཛིན། Bhikshu Chalinda། ལགས་ནས་གསུངས་ན། བདག་ཅག་གི་སྟོན་པ་སངས་རྒྱས་པའི་གནས་འདི་ལ་ནང་ཆོས་རྗེས་འབྲང་པ་ཚོ་ལ་མི་ཚེ་ནང་ཐེངས་གཅིག་ཡོང་འདུན་བཅངས་བཞིན་ཡོད་པ་གསུངས་པ་དང་ཆབས་ཅིག་ཁོང་གིས།

དེ་མིན་སྐབས་དེ་ལ་དད་ལྡན་ཆོས་ཞུ་བ་ཁྱོན་ཆེ་ཞིག་ཕེབས་ལམ་དང་དེ་བཞིན་མཆོད་རྟེན་གཡས་གཡོན་དུ་གོང་ས་མཆོག་ཞལ་མཇལ་གྱི་སྐལ་བཟང་གོ་སྐབས་ཐོབ་ཐབས་སུ་འབད་བརྩོན་གནང་སྟེ་ཞལ་མཇལ་ཐོབ་མི་རྣམས་སྐལ་བཟང་གོ་སྐབས་ཞིག་ལ་ངོས་འཛིན་གནང་བཞིན་རེད་གདའ། དཔེ་མི་སྲིད་པའི་གི་ཞལ་མཇལ་དཔེ་ཡག་པོ་ཐོབ་སོང་ཨ་ནི་ཚང་མས་ཀྱི་བསོད་ནམས་དང་སྨོན་ལམ་གྱི་བརྟེན་ནས་ཨ་ནི་རྒྱལ་བ་བསྟན་འཛིན་རྒྱ་མཚོ་མཆོག་བོད་ལ་ཕོ་བྲང་པོ་ཏཱ་ལ་ལ་གསེར་ཁྲི་མངའ་གསོལ་མྱུར་དུ་ཡོང་བའི་གྲོགས་དང་འཕྲིན་ལས་མཛོད་རོགས་བྱེད་ཟེར་དང་སྨོན་ལམ་གྱི་ཞུ་གི་ཡོད།
ཡང་རྒྱ་ནག་ནང་གི་ས་ཁོངས་ཕལ་ཆེ་བའི་ནང་གྲང་རླབས་ཀྱིས་འཁྱག་པའི་གྲང་ངར་འོག་གཞུང་ལམ་ཆེ་ཁག་དང་འགྲིམ་འགྲུལ་གྱི་ལམ་སོགས་འགག་ཡོད་པའི་གནས་ཚུལ་ཐོན་གདའ། དེའང་ཁ་ཉིན་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་རྒྱ་ནག་གི་རྒྱལ་ས་པེ་ཅིང་ནས་རོའི་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་ཕྱོགས་ཡོངས་སུ་གྲང་རླབས་ཀྱིས་གྲང་ངར་ཆེ་བའི་གནས་སྟངས་སུ་གྱུར་བའི་དབང་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ད་རེས་གཟའ་པ་སངས་ཉིན་གནས་སྟངས་དེ་དག་ལ་གདོང་ལེན་དང་མྱུར་སྐྱོབ་ཀྱི་ཆེད་དུ་ཛ་དྲག་གི་གང་ཐུབ་ཀྱི་འབད་བརྩོན་བྱེད་དགོས་པའི་འབོད་སྐུལ་ཞུས་ཡོད་པ་དང་ས་ཁུལ་ཕལ་ཆེ་བའི་ནང་གནམ་གཤིས་ཀྱི་དྲོད་ཚད་དེ་འཁྱག་པའི་ཚད་གཞི་ལས་དམའ་བ་ཆགས་ཡོད་པ་མ་ཟད་གངས་བབས་པ་སོགས་ལ་བརྟེན་ནས་ས་ཁུལ་མང་པོ་ཞིག་གི་འགྲིམ་འགྲུལ་གྱི་ཐོག་ལ་གནོད་སྐྱོན་བཏང་ཡོད་པའི་གནས་ཚུལ་སྤེལ་གདའ། རྒྱ་ནག་གི་ལྷོ་ནུབ་ཁུལ་དུ་བོད་མི་གནས་ཡུལ་གྱི་བོད་ཀྱི་གྲོང་ཁྱེར་གཞིས་ཀ་རྩེ་དང་ཀོང་པོ་ཉིང་ཁྲི་སོགས་རྒྱལ་ཡོངས་དང་ཞིང་ཆེན་རིམ་པའི་གཞུང་ལམ་ཁག་གངས་དང་འཁྱག་པ་སོགས་ཀྱིས་འགག་ཡོད་པ་དང་དེ་བཞིན་གཞུང་ལམ་ཁག་ཏུ་འགྲིམ་འགྲུལ་བྱེད་པ་མཐོང་མ་ཐུབ་པའི་གནས་སུ་གྱུར་ཡོད་པའི་གནས་ཚུལ་ཐོན་གདའ། དེ་བཞིན་རྒྱ་ནག་གི་བྱང་ཤར་གྱི་ས་ཁུལ་ཧེ་ལུང་ཅང་དང་ཤིང་ཅང་ངམ་ཤར་ཏུར་ཀི་སི་ཐན་གྱི་ས་ཁུལ་དང་ནང་སོག་ས་ཁུལ་དང་ཀན་སུའུ་དང་མཚོ་སྔོན་བཅས་སུ་གནམ་གཤིས་ཀྱི་དྲོད་ཚད་དེ་འཁྱག་རྒྱས་པའི་གྲང་ཚད་ལས་འཁྱག་ཚད་བཞི་བཅུ་ཙམ་གྱི་འོག་ཏུ་མར་འཛག་རྒྱུ་ཡིན་པ་རྒྱ་ནག་རྒྱལ་ཁབ་ཀྱི་གནམ་གཤིས་སྔོན་བརྡ་ལས་ཁང་གིས་སྔོན་བརྡ་བཏང་ཡོད་པ་རེད་གདའ། རྣམ་པ་ཚོས་ད་རེས་གསན་ཞོར་ལས་སྟེགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ལས་རིམ་ཁག་རེད། དེ་ནི་རྒྱ་ནག་གཞུང་གིས་བོད་ལ་ཤི་ཙང་ཟེར་ནས་མིང་འཇོག་གི་སྲིད་ཇུས་ལག་བསྟར་བྱས་པ་དེས་རྒྱ་གར་ལ་བདེ་འཇགས་ཀྱི་ཤུགས་རྐྱེན་ཚབས་ཆེ་ཐེབས་རྒྱུ་ཡིན་པ་རྒྱ་གར་གྱི་གནད་དོན་དབྱེ་ཞིབ་པ་ཚོས་འགྲེལ་བརྗོད་གནང་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་གཏོང་བར་གསན་རོགས།
རྒྱ་གར་གྱི་གཞུང་འབྲེལ་མི་སྣ་དང་གནད་དོན་དབྱེ་ཞིབ་པ་དེ་བཞིན་སྤྱི་དམངས་སོགས་ཀྱི་ཁྲོད་རྒྱ་གར་གྱི་ས་མཚམས་ནི་བོད་ཡིན་པ་ལས་རྒྱ་ནག་མིན་པའི་སྐོར་བགྲོ་གླེང་རབ་དང་རིམ་པ་བྱུང་མུས་ཡིན་པའི་དུས་སྐབས་འདིར་རྒྱ་ནག་གཞུང་གིས་བོད་དང་འབྲེལ་བའི་གཞུང་འབྲེལ་ཡིག་ཆ་དང་གསར་འགོད་གསལ་བསྒྲགས། ཆབ་སྲིད་དྲིལ་བསྒྲགས་སོགས་ཀྱི་ནང་བོད་ལ Tibet ཞེས་པའི་དབྱིན་ཡིག་ཐ་སྙད་དེའི་ཚབ་ཏུ་རྒྱ་ཡིག་གི་ཐ་སྙད Xizang ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད། དཔེར་ན་ཉེ་ལམ་གསར་དུ་ཐོན་པའི་གནས་ཚུལ་ཞིག་ནི་སྤྱི་ཟླ་བཅུ་གཅིག་ཚེས་བཅུ་ཉིན་རྒྱ་ནག་གཞུང་གིས་བཏོན་པའི་རྒྱབ་ཤ་དཀར་པོའི་ཡིག་ཆའི་འགོ་བརྗོད་དུ། དུས་རབས་གསར་པའི་ནང་རྒྱ་ནག་དམར་ཤོག་གཞུང་གིས Xizang ཐོག་འཛིན་པའི་སྲིད་ཇུས CPC Policies on the Governance of Xizang in the New Era ཞེས་འཁོད་འདུག། གནད་དོན་དེ་དང་འབྲེལ་ནས་རྒྱ་གར་གྱི་གནད་ཡོད་མི་སྣ་དང་ཉམས་ཞིབ་པ་ཚོས་རྒྱ་ནག་གཞུང་གིས་དབྱིན་ཡིག་གི་ཐ་སྙད Tibet ཞེས་པའི་ཚབ་ཏུ Xizang ཞེས་མིང་བསྒྱུར་བྱས་པ་དེས་རྒྱ་གར་དང་བོད་ཀྱི་འབྲེལ་ལམ་དང་ལྷག་དོན་དུ་རྒྱ་གར་གྱི་ས་མཚམས་དང་བདེ་འཇགས་སོགས་ཀྱི་ཐོག་ལ་ཤུགས་རྐྱེན་ཚབས་ཆེན་ཐེབས་རྒྱུ་ཡིན་པ་བརྗོད་ཀྱི་འདུག་པ་མ་ཟད། འདི་ཚེས་བཅུ་གཉིས་ཉིན་རྒྱ་གར་གྱི India Today ཞེས་པའི་གསར་སྤེལ་ཁང་གིས་ཀྱང་དེའི་སྐོར་གནས་ཚུལ་འགོད་སྤེལ་བྱས་ཏེ། བོད་ལ Xizang ཞེས་པའི་མིང་བསྒྱུར་བྱས་པ་དེ་ཡིས་རྒྱ་ནག་གཞུང་ཙམ་མིན་པར་བོད་ཀྱི་ལོ་རྒྱུས་ཐོག་འཁྱོག་བཤད་བྱེད་རྒྱུ་སྟབས་བདེ་རུ་ཕྱིན་ཡོད་ཚུལ་བརྗོད་འདུག། རྒྱ་གར་གྱི་དམག་དཔོན་ཟུར་པ་དང་གནད་དོན་དབྱེ་ཞིབ་པ་སྐུ་ཞབས Amit Bansal ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན།
So by changing the name they are Effectively Nullifying those Agreements། རྒྱ་ནག་གཞུང་གིས་བོད་ལ་མིང་བསྒྱུར་བྱས་པ་དེ་ཡིས་དེ་སྔ་བོད་དང་རྒྱ་གར་བར་བཞག་པའི་ཆིངས་ཡིག་དང་ལོ་རྒྱུས་ཡིག་ཆ་མང་པོ་ཞིག་ནུས་མེད་བཟོ་རྒྱུར་ཤུགས་རྐྱེན་ཚབས་ཆེན་ཐེབས་ཀྱི་ཡོད། དཔེར་ན་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཞི་བཅུ་ཞེ་གཉིས་ལོར་བོད་དང་ལ་དྭགས་རྒྱལ་པོ་ཛོ་ར་ཝར་སིང་གཉིས་བར་ས་མཚམས་རྩོད་རྙོག་དང་འབྲེལ་བའི་ཆིངས་ཡིག་བཞག་ཡོད་པ་དེར་ཤུགས་རྐྱེན་ཐེབས་སྲིད། ད་དུང་རྒྱ་ནག་གཞུང་གིས་དབྱིན་ཡིག་ཐ་སྙད Tibet ཞེས་པ་དེ་བོད་རང་སྐྱོང་ལྗོངས་གཅིག་པུར་གོ་གི་ཡོད་པ་ལྟ་བུ་བཟོས་པ་ནི་ད་བར་ལོ་རྒྱུས་དང་གང་གི་ཆ་ནས་ཤུགས་རྐྱེན་ཆེན་པོ་ཐེབས་ཡོད། འོན་ཀྱང་ད་སྐབས་དེ་ལས་ཉེན་ཁ་ཆེ་བར་གྱུར་ཡོད། ལྷག་པར་དུ་མིང་བསྒྱུར་བྱེད་པ་དེ་ཡིས་བོད་དང་རྒྱ་གར་གཉིས་བར་རིག་གཞུང་གི་ཐོག་ནས་འབྲེལ་བ་གཏིང་ཟབ་ཡོད་པ་དེ་ལ་ཡང་ཤུགས་རྐྱེན་ཐེབས་སྲིད་ཅེས་འགྲེལ་བརྗོད་གནང་བྱུང། དུས་རབས་ཉི་ཤུ་པའི་ལོ་རབས་བཞི་བཅུ་ཡི་ནང་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་བཟུང་སྲིད་ཇུས་དང་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས་བོད་ཀྱི་ལོ་རྒྱུས་དང་རིག་གནས་སོགས་ལ་འཁྱོག་བཤད་བྱས་ཡོད་པ་རེད། དཔེར་ན་རིག་གནས་གསར་བརྗེའི་སྐབས་བོད་ཀྱི་ས་ཆ་དང་གཞུང་ལམ། གྲོང་གསེབ། ལས་ཁུངས་ཐ་ན་མིའི་མིང་སོགས་ལ་འགྱུར་བ་བཏང་སྟེ་རྒྱ་ནག་གི་ཁྱད་ཆོས་ལྡན་པའི་མིང་བཏགས་ཡོད་པ་རེད། ཡང་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ Kalpit Mankikar ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། Arunachal Pradesh as།
རྒྱ་ནག་གཞུང་གིས་བོད་ཙམ་མ་ཟད་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེ་ལ་ཡང Zangnan ཞེས་མིང་བསྒྱུར་བྱས་ཏེ་རྒྱ་ནག་གི་ཆ་ཤས་ཡིན་ཚུལ་བརྗོད་པ་དེ་ཡིས་རྒྱ་གར་གྱི་རྒྱལ་སྲུང་ལ་བློ་འཚབ་བྱེད་ཡུལ་ཞིག་ཏུ་གྱུར་ཡོད། ལོ་རྒྱུས་རང་བཞིན་ལྡན་པའི་ས་ཁུལ་ཁག་ལ་མིང་བསྒྱུར་བྱེད་པ་དེ་ནི་ལོ་མང་གོང་ནས་གྲ་སྒྲིག་བྱས་པའི་རྒྱ་ནག་གི་སྲིད་བྱུས་ཤིག་རེད་ལ། འདི་ནི་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པའི་རྗེས་སུ། རྒྱ་ནག་གཞུང་གིས་བོད་དང་འབྲེལ་བའི་སྲིད་བྱུས་དང་འབྲེལ་བ་ཆེན་པོ་ཆགས་ཡོད་ཅེས་འགྲེལ་བརྗོད་གནང་བྱུང། གཞན་ཡང་བོད་ལ་ཞི་ཙང་ཞེས་པའི་ཐ་སྙད་བྱུང་ཚུལ་ནི་དེ་སྔ་བོད་ལ་བཙན་པོའི་རྒྱལ་རབས་དང་ས་སྐྱའི་དབང་བསྒྱུར། ཕག་གྲུའི་རྒྱལ་རབས་གཙང་པའི་རྒྱལ་རབས་དེ་བཞིན་དགའ་ལྡན་ཕོ་བྲང་གི་སྲིད་གཞུང་སོགས་བྱུང་ཡོད་པ་ལས་གཙང་པ་རྒྱལ་པོའི་དབང་བསྒྱུར་བྱས་པའི་སྐབས་བོད་ལ་ཞི་ཙང་ཞེས་པའི་ཐ་སྙད་དེ་ཐོབ་ཡོད་པ་ལོ་རྒྱུས་སྨྲ་བ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཨ་མི་རི་ཀས་རྒྱ་ནག་གཞུང་གིས་ཐེ་ཝན་གྱི་འོས་བསྡུ་ལ་ཐེ་བྱུས་བྱས་ན་མི་འགྲིག་པའི་ཉེན་བརྡ་བཏང། ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་ཨ་མི་རི་ཀས་ཡོང་ལ་ཉེ་བའི་ཐེ་ཝན་གྱི་སྲིད་འཛིན་གྱི་འོས་བསྡུ་ལ་རྒྱ་ནག་གི་ཕྱོགས་ནས་ཐེ་བྱུས་བྱ་རྒྱུ་མེད་པའི་ཉེན་བརྡ་བཏང་བ་དང་ཆབས་ཅིག་ཕྱོགས་ཚང་མའི་སྤྱོད་ཚུལ་དེ་འགན་འཁུར་དགོས་པའི་འབོད་སྐུལ་གནང་གདའ། ཐེ་ཝན་གྱི་འོས་བསྡུ་ཆེན་མོ་དེ་ནི་རིང་མིན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གནང་གཏན་འཁེལ་ཡོད་པ་དེའི་ཐོག་ལ་རྒྱ་ནག་མི་མང་འཐུས་མི་ཚོགས་ཆེན་དང་ཨ་མི་རི་ཀའི་གྲོས་ཚོགས་གཙོས་པའི་གཟབ་ནན་གྱིས་དོ་སྣང་ཆེན་པོ་མཛད་བཞིན་ཡོད་པ་ནི་ཐའེ་ཝན་གྱི་འོས་བསྡུ་དེ་ནི་ཐའེ་ཝན་གྱི་ཐོག་ལ་བཙན་འཛུལ་མཛད་འདུན་ཡོད་པའི་རྒྱ་ནག་དང་ཐའེ་ཝན་གྱི་མ་འོངས་པའི་འབྲེལ་བའི་ཐག་གཅོད་ཞིག་ཏུ་ངོས་འཛིན་གནང་གི་ཡོད་པ་རེད་གདའ། དེ་ལ་བརྟེན་ནས་རྒྱ་ནག་ནང་དུ་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་པ་སྐུ་ཞབས Nicholas Burns ཞུ་བས་ཐའེ་ཝན་གྱི་འོས་བསྡུ་ནི་འཇིགས་སྐུལ་དང་ཞེད་སྣང། བཙན་དབང་མེད་པའི་ཁ་ལ་ཕྱོགས་ཚང་མའི་ཐེ་ཇུས་མེད་པར་རང་དབང་ལྡན་པའི་ཐོག་ནས་ཡོང་བར་ང་ཚོ་ཨ་མི་རི་ཀའི་ཕྱོགས་ནས་རེ་བ་དང་འདུན་པ་ཆེན་པོ་བཅང་བཞིན་ཡོད་ཅེས་དང། ད་དུང་ཐའེ་ཝན་ནི་ཨ་མི་རི་ཀ་དང་རྒྱ་ནག་ཕན་ཚུན་གྱི་འབྲེལ་ལམ་ཛ་དྲག་བཟོ་མཁན་གནད་དོན་གཙོ་བོ་ཞིག་ཡིན་ལ། ཐའེ་ཝན་ནི་ཨ་མི་རི་ཀའི་གལ་ཆེའི་མཐུན་ཕྱོགས་ཤིག་ཀྱང་རེད་ཨ་མི་རི་ཀའི་ཕྱོགས་ནས་ད་རེས་ཀྱི་ཐེ་ཝན་གྱི་འོས་བསྡུའི་ནང་ཐེ་བྱུས་བྱ་རྒྱུ་མིན་ལ་མ་འོངས་པའི་འོས་བསྡུ་ལ་ཡང་ཐེ་བྱུས་བྱ་རྒྱུ་མིན་པ་གསུངས་གདའ། ཡང་རྒྱ་ནག་གི་ཐོག་ལ་དོགས་ཟོན་བྱ་རྒྱུའི་ཆེད་དུ་ཉི་ཧོང་དང ASEAN ཟེར་བའི་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་རྒྱལ་ཁབ་ཚོས་སྲུང་སྐྱོབ་ཀྱི་འབྲེལ་ལམ་ཡར་རྒྱས་གཏོང་རྒྱུའི་འཆར་གཞི་ཡོད་པ་རེད་གདའ། དེ་ཡང་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་རྒྱལ་ཁབ་ཁག་དང་ཉི་ཧོང་གི་དབུ་ཁྲིད་རྣམ་པ་ཚོས། མཚོ་ཐོག་སྐྱེལ་འདྲེན་བདེ་འཇགས་མཉམ་ལས་ཀྱི་ལས་དོན་ཡར་རྒྱས་གཏོང་རྒྱུའི་མོས་མཐུན་བྱ་རྒྱུ་ཡིན་པའི་སྐོར་དང། ཉི་ཧོང་དང་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་རྒྱལ་ཁབ་ཚོའི་དབུ་ཁྲིད་རྣམ་པས་ད་རེས་གཟའ་མཇུག་ཏུ་མཇུག་སྒྲིལ་གནང་རྒྱུའི་ལྷན་ཚོགས་ཀྱི་མཇུག་བསྡོམས་ཀྱི་སྤྱི་བསྒྲགས་ཟིན་བྲིས་དེའི་ནང་དུ་ཉི་ཧོང་དང་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་རྒྱལ་ཁབ་ཚོས། ལྷོ་རྒྱ་ནག་རྒྱ་མཚོའི་ཐོག་ལ་སྤྱན་འདྲེན་སྲུང་བྱ་བའི་ལས་དོན་མཉམ་ལས་གནང་རྒྱུ་གཙོས་པའི་རྒྱལ་ཁབ་རྣམས་ཀྱི་སྲུང་སྐྱོབ་མཉམ་ལས་ནུས་ཤུགས་ཆེ་རུ་གཏོང་རྒྱུའི་ཁས་ལེན་གནང་ཡོད་པ་རེད། དེ་ནས་བདུན་རེའི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་ཨ་སྒྲོལ་གྱིས་སྙན་སྒྲོན་ཞུས་པ་གསན་རོགས།

སྐབས་དེ་དུས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གིས་བོད་ཐོག་འཛིན་པའི་སྲིད་བྱུས་ལ་དགག་པ་ནན་པོ་བརྒྱབ་ཡོད་པ་རེད། བོད་ཀྱི་དཔལ་འབྱོར་སྤྱི་ཚོགས་ཡར་རྒྱས་མདུན་སྐྱོད་ནི་རྒྱ་ནག་གི་འཛུགས་སྐྲུན་ཡར་རྒྱས་ལ་འོད་སྟོང་འབར་བའི་གྲུབ་འབྲས་ཐོབ་པའི་བསྡུས་དབྱིབས་ཤིག་ཡིན་པ་དང། རྒྱ་ནག་ལུགས་ཀྱི་དེང་རབས་ཅན་གྱིས་འཛམ་གླིང་རྒྱ་ཕིབས་སྟེང་གསར་གཏོད་བྱེད་པའི་འགྲོ་བ་མིའི་འཕེལ་རྒྱས་ཀྱི་བྱས་རྗེས་ངོ་མཚར་ཅན་ཞིག་ཡིན་པའི་ཚུལ་བསྒྲགས་ཡོད།

རྒྱལ་བ་ཡབ་སྲས་ཀྱི་ཡང་སྲིད་ངེས་པར་དུ་རྒྱལ་ནང་ནས་འཚོལ་དགོས་པ་དང་གསེར་བུམ་དཀྲུག་འདོན་ཀྲུང་དབྱང་གི་ཆོག་མཆན་ཐོབ་དགོས་པ་སོགས་ཟེར་བ་དེ་རེད། རྒྱ་ནག་གཞུང་གིས་བཤད་པ་དེ་ཚོ་ལ་བོད་མི་མང་དང་བོད་བརྒྱུད་ནང་བསྟན་རྗེས་འབྲང་པ་ཚོ་གིས་ནམ་ཡང་ཁས་ལེན་བྱེད་ཐབས་མེད་པ་ནན་གསུང་གནང་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་བོད་ནི་ལོ་རྒྱུས་ཀྱི་ཐོག་ལ་རང་བཙན་གྱི་རྒྱལ་ཁབ་ཅིག་དང་རྒྱ་ནག་གིས་བཙན་བཟུང་བྱས་པ་དེར་ངོས་ལེན་ཡོང་ཐབས་སུ། བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ཀྱིས་སྣེ་འཁྲིད་གནང་སྟེ་སྤྱི་འཐུས་བསྟན་པ་ཡར་འཕེལ་དང་སྤྱི་འཐུས་དོན་གྲུབ་བཀྲ་ཤིས་བཅས་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་རྒྱལ་ས་ལྡི་ལི་གི་ནང་ཕེབས་ཏེ་ཕྱི་ཚེས་བཅུ་གཉིས་ནས་བཅུ་དྲུག་གི་བར་བོད་དོན་ཞུ་གཏུག་དང་རྒྱབ་སྐྱོར་འཚོལ་བའི་ལས་འགུལ་སྤེལ་བཞིན་ཡོད་པ་རེད།

བོད་ཀྱི་འགྲོ་བ་མི་ཡི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་སྙན་ཐོ་ཞིག་བཏོན་ཡོད་པ་རེད། སྙན་ཐོ་དེ་ཡི་ནང་ཧི་མ་ལ་ཡ་རི་རྒྱུད་ཀྱི་བལ་ཡུལ་རྒྱལ་ཁབ་ཀྱི་ནང་ལ་ཉེ་བའི་ལོ་ཤས་ཀྱི་རིང། རྒྱ་ནག་གིས་གནོན་ཤུགས་ཇེ་ཆེར་སྤྲོད་བཞིན་ཡོད་པ་ལ་བརྟེན་ནས་ཡུལ་དེ་ཡི་ནང་གི་བོད་མི་རྣམས་ཀྱི་རང་དབང་ལ་ཚད་བཀག་སྣ་ཚོགས་བཟོ་བཞིན་ཡོད་པས་བོད་མི་མང་པོ་ཞིག་གིས་ཁུལ་དེར་བོད་གཉིས་པ་ཞེས་འབོད་བཞིན་ཡོད་པ་རེད།

དེའི་རྗེས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རྒྱལ་སྲས་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་སྩལ་བ་དང་འབྲེལ་ནས་བཀའ་སློབ་སྩལ་བ་གི་ནང། ང་རང་ཚོ་འཛམ་བུ་གླིང་འདིའི་སྒང་གི་མི་དུང་ཕྱུར་ཁ་ཤས་ཤིག་ཡོད་བསྡད་པ་དེའི་དེ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་རེད་དེ་ཡིན་ནའི་གཅིག་ང་རང་ཚོ་རང་ཉིད་ཀྱི་རྙོག་དྲ་ཡོང་ཡ་མང་པོ་ཅིག་ང་རང་ཚོ་མི་ཡིས་ད་བཟོས་བསྡད་ཅིག་ཆགས་འདུག་ག། དེ་བཞིན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རྒྱ་གར་རྒྱལ་ཁབ་གི་ནང་ལ་ཆོས་ལུགས་མི་འདྲ་བ་མང་པོ་ཡོད་པ་ཚང་མ་འཆམ་མཐུན་གྱི་ངང་ནས་གནས་བཞིན་ཡོད་སྐོར་དང་ཚང་མས་སེམས་པ་བཟང་པོ་བྱེད་དགོས་པ་དང་ཆོས་ལུགས་ཚང་མ་ལ་གུས་ཞབས་བྱ་རྒྱུ་གལ་ཆེན་པོ་ཡིན་པ་སོགས་བཀའ་སློབ་སྩལ་གནང་ཡོད་པ་རེད། ཡང་ཟླ་བ་དེའི་ཕྱི་ཚེས་བཅུ་དགུ་ཉིན Swiss གྲོང་ཁྱེར་ཇི་ནི་ཝ་གི་ནང་ལ་ཡོད་པའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁང་གི་མདུན་ལ་བོད་མི་ཚོགས་ཀྱི་ངོ་རྒོལ་ལས་འགུལ་སྤེལ་ཡོད་པའི་གི་ནང་མཉམ་ཞུགས་བྱེད་མཁན་བོད་མི་ལྔ་བརྒྱ་ལྷག་ཙམ་ཞིག་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་རྒྱ་ནག་གཞུང་གིས་བོད་ཕྲུག་ཚོར་དམར་ཤོག་ཚོགས་པ་ཡི་སློབ་གསོ་སྤྲོད་པ་མཚམས་འཇོག་དང།

དེ་ནས་མཐའ་མཇུག་ཏུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུས་པ། གསན་རོགས།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་གཅིག་བཙུགས་ནས་བཅུ་གསུམ་བར། རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བླ་མ་མཆོད་པའི་བཀའ་ཁྲིད་བསྩལ་འདུག་པའི་ཚན་པ་གཉིས་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། འཇིག་རྟེན་གྱི་ཆོས་ལུགས་ཆེ་ཁག་གཞན་དག་གི་ལྟ་གྲུབ་ཞིབ་ཚགས་ཇི་འདྲ་ཡོད་མེད་ལ་སློབ་སྦྱོང་བྱེད་པའི་གོ་སྐབས་མ་བྱུང་ཡང། ནང་པ་སངས་རྒྱས་པའི་ཆོས་ལུགས་འདི་སྦྱང་བའི་དོན་གོའམ། འདི་ལ་སྦྱང་སྟངས་གཙོ་བོ་དེ་ནི་ཐོག་མར་ཆོས་ཀྱི་ཚིག་དོན་གཉིས་ཆ་ལ་སྦྱང་བ་བྱས་ནས་ཤེས་པར་བྱ་བ་དང། གཞུང་ཚན་གང་ཞིག་གི་ཚིག་དོན་གཉིས་ཆ་བློ་ལ་བྱང་བའི་ཚེ་ན་དེ་དག་གི་དོན་ཡིད་ལ་གོམས་པར་བྱེད་པ་སྟེ། རྗེ་བཙུན་བྱམས་པ་མགོན་པོས་ཀྱང་ཡང་དང་ཡང་དུ་གོམས་པ་དང། འཇལ་དང་ངེས་རྟོགས་བསྒོམ་པའི་ལམ་ཞེས་གསུངས་ཤིང་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས། ཚིག་རྐང་འདི་དག་དྲངས་ཏེ། གོམས་པ་དང། བསྒོམ་པ་གཉིས་དོན་གཅིག་ཏུ་བཀྲལ་ནས་ཡོངས་གྲགས་སུ་བསྒོམ་ཞེས་པ་དེ་ནི་མིག་གཉིས་སྣ་རྩེར་ཕབ་པ་དང། སྒལ་ཚིགས་དྲང་པོར་བསྲངས་ཏེ། ཕྱི་ཡི་གཟུགས་ཕུང་གདན་ཁྲིའི་ཁར། འགུལ་སྐྱོད་མི་བྱེད་པར་སྡོད་པ་ཙམ་ལ་གོ་རྒྱུ་མིན་པར། ཚིག་དང་དོན་གྱི་གནད་ལ་བསམ་གཞིག་ཡང་ཡང་བྱས་ཏེ། ངེས་ཤེས་གསལ་བོ་འདྲོངས་ཐུབ་བྱེད་པ་དེ་ནི། དོན་ངོ་མའི་སྒོམ་གྱི་གོ་དོན་དེ་ཡིན་པས། སྦྱངས་བརྩོན་བྱས་པའི་ཚིག་དོན་ལ། དཔྱད་འཇོག་གི་སྒོམ་གྱི་སྒོ་ནས་དཔྱིས་ཕྱིན་པ་ངེས་ཐུབ་བྱེད་པ་དེ་ནི། ཆོས་སྦྱང་བའི་དགོས་པ་ཆགས་ཀྱི་ཡོད་པ་དང། ཆོས་ལ་ཉམས་ལེན་བྱས་དང་མ་བྱས་པའི་འཇོག་བྱེད་གཙོ་བོ་ཡང། ཆོས་ཀྱི་དོན་ལ་བསམ་གཞིགས་ནན་ཏན་བྱས་དང་མ་བྱས་ཀྱི་ཐོག་ནས་བཞག་དགོས་པ་དེ་ལྟ་ན་ཡང། ད་དུང་དེ་དང་ཆ་འདྲ་བའི། དོན་གནད་གལ་འགངས་ཅན་གཞན་ཞིག་ཡོད་པ་ནི། སྐྱབས་གནས་དཀོན་མཆོག་གསུམ་ལ། སྙིང་ཐག་པ་ནས་ཡིད་ཆེས་ཡོད་དགོས་པ་དང། རང་གི་ལྷ་དང་བླ་མ་ལ་དད་པ་དང་དག་སྣང་ངེས་པར་དུ་དགོས་པ་དེ་ནང་པའི་ཆོས་ཉམས་ལེན་བྱེད་པའི་ཆ་རྐྱེན་གོང་ན་མེད་པ་ཞིག་ཡིན་པས། མི་སུ་འདྲ་ཞིག་ཡིན་རུང་ཆོས་པ་ཆོས་རྐྱང་གི་རྣམ་པ་བཟུང་ནས་བལྟས་ཚོད་ཀྱིས་ཆོས་ལ་ཧུར་ཐག་བྱེད་པ་ལྟ་བུ་ཡོད་ན་ཡང། ལོ་མང་རིམ་བསྟུད་ཀྱིས་ཆོས་ཇི་ཙམ་ཉམས་ལེན་བྱས་ཀྱང་སེམས་ལ་འགྱུར་བ་དང་ནུས་མཐུ་གང་ཡང་འབབ་རྒྱུ་མེད་པར་རྡོ་ནང་བཞིན་རང་འཇགས་སུ་སྡོད་པ་དེ་ནི་གྲུབ་འབྲས་མེད་པ་ཙམ་མ་ཡིན་པར་ཁས་ཉེན་ཡོད་པ་ཞིག་ཡིན་ཏེ། དཔེར་ན་ང་ཚོའི་ངག་རྒྱུན་དུ། དམ་ཉམས་ཞེས་པའི་ཐ་སྙད་ཅིག་ཡོད་པ་དེ་ཡང། ཆོས་ལ་སྦྱང་བ་གཏན་ནས་མེད་པ་ཞིག་ལ་གོ་རྒྱུ་མིན་པར། ཐོག་མར་བླ་མ་བསྟེན་ནས་ཆོས་སྦྱང་ཁུལ་བྱས་ཀྱང་བར་མཚམས་ཞིག་ནས་སེམས་ལོག་པར་ལྟ་བའི་དབང་དུ་སོང་སྟེ། ལྷ་དང་བླ་མ་ལ་དམ་ཚིག་ཉམས་ནས་ཁ་ཐུར་བལྟས་སུ་འགྱུར་བ་དེ་འདྲ་ལ་དམ་ཉམས་ཟེར་གྱི་ཡོད་པ་སྟེ། དགེ་སློང་ཆོས་གོས་ཅན་དང་སྤྲུལ་སྐུ་གདན་ཐོབ་ཅན་གང་འདྲ་ཞིག་ཡིན་རུང་སེམས་ཆོས་སུ་འདྲེས་མ་ཐུབ་པར་གྱུར་ན།
དེ་འདྲའི་དམ་ཉམས་སུ་འགྱུར་སྲིད་པ་ཡིན་པས་གཟབ་གལ་ཆེ་བ་དེ་ཡིན། ངས་ང་རང་ཚོས་པའི་བློ་རེ་དང་པའི་རྡོ་ཕྲ་བོ་དེ་འདྲའི་བཟོ་རུ་བྱས་བྱས་ཆོས་ཅིག་ཐོས་ཐོས་ཀྱི་ཡོད་རེད། ཅིག་དད་པ་ཡང་བག་ཙམ་དེ་ཡོད་རེད་དེ། ཡིན་ནའི་པའི་གཏིང་གཏིང་དེ་པའི་ཁྱོད་ནས་ཚུད་རྒྱུ་མེད་པའི་བཟོ་རེ་འདི་ཅིག་ཆགས་པ་ཡིན་ན་ཨེ་ནས་བླ་མ་ལ་ཡིག་ཐ་མེད་པའི་མདོ་མ་གཏོགས་འཆར་རྒྱུ་མེད་དེ་ངས་ཨེ་ནའོ་ཡིད་རིང་པོ་ལྷ་སར་སླེབས་པ་ཡིན་ན་ཡང་གང་ཟག་སུ་ནས་ཨེ་ནས་ཅིག་གཟུགས་བརྙན་བཟོ་བྱེད་མ་གཏོགས་ཤར་རྒྱུ་མེད་དེ་ངས་ཅིག་ནས་བློ་ལ་ཡང་ཤར་གྱི་ཡོད་ས་རེད། རང་ཡང་དེ་འདྲ་ཞིག་ལ་ཡང་དངོས་གྲུབ་ཡོང་ཐུབ་ཡ་མེད་པ་རེད། ཆོས་བརྒྱ་ཐམ་པ་སྟོང་ཐམ་པ་ཤེས་ཀྱི་ཡོད་ན་ཡང་རྒྱུད་མ་ཐུལ་ན། ཨ་ནི་ག་གེ་བི་གེ། བི་གེ། ཤེས་རྒྱུད་པའི་ཆོས་ཀྱིས་པའི་འདུལ་ཐུབ་པ་ཞིག་མ་བྱུང་ན་ཨ་ནི་ཆོས་ག་ཚད་ཤེས་ན་ཡང་ད་དུང་ཅིག་ཉོན་མོངས་ཅིག་དང་སྐྱེ་ཡག་དང་ཉོན་མོངས་འཕེལ་ཡག་གི་གྲོགས་སུ་འགྲོ་ཡག་གི་ཉེན་ཁ་ཡོད་པ་རེད། བདུད་བདུད་སྡིག་ཏོ་ཅན་ལྷག་དོན་ང་རང་ཚོས་པའི་དམ་ཉམས་སེམས་ཁྲལ་དུ་ཁྲལ་ཏེ་སྔར་བྷ་གའི་ཆོས་ཀྱི་ར་གཅིག་བག་ཆགས་རུ་གཅིག་བཞག་ཆོས་ཀྱི་འདྲ་བ་རུ་གཅིག་བྱུང་ཨེ་ཁོ་ཚུལ་མཐུན་ཡག་པོ་བྱུང་མ་བྱུང་པའི་ཁ་ཐུར་ཡང་དམ་ཚིག་ཉམས་ནས་ཤི་འདི་ལ་ཚུལ་དམ་ཉམས་ཟེར་གྱི་ཡོད་རེད་དམ་ཉམས་འདྲེས་ཁྱེར་སོང་ན་ཅི་བྱེད་ཨོ་ང་རང་ཚོ་ཡིན་རྒྱུ་དང་མི་རང་རེད་ཨོ་ཨེ་འདྲེས་ཅིག་པའི་མིའི་ནང་ནས་དགེ་སློང་ཡིན་པའི་སྐད་ཆ་རེད་དེ་ཟུར་ཟུར་མ་བྱེད་བཞིན་པའི་དམ་ཉམས་གསོན་པ་ཆགས་ཡག་གི་ཉེན་ཁ་ད་ང་ཚོ་དངོས་གནས་ཡོད་ཐག་ཆོད་རེད་ཤག་ཡང་དེ་འདྲ་ཡིན་པ་ཡིན་དུས་འང་ང་རང་ཚང་མ་ལོག་དགོས་ཀྱི་འདུག་སྙམ་ནས་བྱས་ཟེར་མཁན་དེ་ད་ཁུ་དག་དཔའ་དག་བྱེད་དགོས་པ་རེད་ཞེ་དྲག་གལ་ཆེན་པོ་རེད་ཤག་ངོ་བོ་དེ་ནི་ཟ་རང་ཉིད་ལ་ཡ་ཕི་གེ་དང་དད་པ་དང་དེ་འདྲའི་ཕི་གེ་བརྟན་པོ་ཡོད་པའི་ཁུ་དོག་ལ་ཡིན་ནི་དཔེར་ན་འང་ད་ད་ཁི་སི་ཏོ་ཤི་བི་ནི་ཐ་གི་བི་ཤི་བི་ན་ཤི་རེད་དཔེར་ན་འང་ད་ད་ངའི་འང་ད་བླ་མ་རེད།

དག་པའི་སྣང་ངོར་དེ་འདྲའི་ཆགས་རྒྱུ་ཡོད་པ་ཡིན་པ་རེད། ཡང་ཨ་མདོ་དེ་དེང་སང་ཨ་མདོ་ཡུལ་སྒང་ཏོག་ལ་བཞུགས་ཞེས་པ་ཨ་མདོ། སྟག་ལུང་ཞབས་དྲུང། སྟག་ལུང་ཞབས་དྲུང། སྟག་ལུང་ཞབས་དྲུང་རིན་པོ་ཆེའི་དྲུང་ནས་དིལ་མགོ་མཁྱེན་བརྩེ་རིན་པོ་ཆེ་ཨ་ནི་སྟག་ལུང་བཀའ་བརྒྱུད་ཀྱི་ཡང་ཁོ་ར་ཚོའི་ཆོས་སྐོར་ཐུན་མོང་མ་ཡིན་པ་དེ་འདྲའི་ཡང་སྡེ་ཚན་ཞིག་དིལ་མགོ་མཁྱེན་བརྩེ་རིན་པོ་ཆེས་གསན་བྱས། ཨོ་དེ་གསན་པའི་ཁ་ཐོག་ལ་ཡ། མི་དེའི་མི་རྩ་རྒྱུད། རྩ་བརྒྱུད་བླ་མ་དེའི་དེ། ཨེ་ནི་ཡི་གེ་གསུང་བཤུས་གནང་སའི་ཡི་གེ་གཙུག་ལག་ཁང་གི་ཡི་གེ་ག་ཚོད་རེད། མཆོད་རྫས་ཡོད་སའི་ཁ་ཐོག་དེ་ནས་སུ། དཔེ་བླ་མ་དེའི་རིམ་པ་ཡོངས་རྫོགས་ལ་དཔེ་གསལ་ཐག་ཆོད་ཅིག་གཟིགས་བྱུང་གསུངས་པ་རེད། ཞིབ་རུམ་བཞག་ང་གསུང་བ་རེད། དེ་ཞལ་འཛིན་གནང་བར་རྒྱུ་མཚན་ཁྱོད་ཡང་བླ་མ་བོག་ལ་བོག་ལ་རེད། དེ་ལ་ཏིག་འཛིན་གསུང་ནི། ཨེ་ཡང་ཅིག་དེ་བླ་མ་ལ་ཡང་མཐོང་ཕྱིར་འདྲ་ད་དེ་མེད་པ་ད།

སྟག་ལུང་ཞབས་དྲུང་རིན་པོ་ཆེའི་དྲུང་ནས། སྟག་ལུང་བཀའ་བརྒྱུད་ཀྱི་ཆོས་སྐོར་ཐུན་མོང་མ་ཡིན་པ་འགའ་ཞིག་གསན་པའི་སྐབས་སུ། རྩ་བརྒྱུད་ཀྱི་བླ་མ་རྣམས་མཆོད་གཤོམ་གྱི་མདུན་དུ་ཁྲ་ཐིང་ངེར་བཞུགས་པ་མཇལ་བའི་ཚུལ། གོང་ས་རྒྱལ་དབང་མཆོག་ལ་སྙན་སེང་ཞུས་འདུག་ཀྱང། གོང་ས་རྒྱལ་བའི་དབང་པོ་མཆོག་གིས་དེ་ལ་གདེང་འཇོག་གནང་བ་ནི་གཅིག་ནས་བླ་མ་ཁོང་ཉིད་ལ་ཆང་རག་བག་མེད་དུ་འཐུང་བ་ལ་སོགས་པའི་ཀུན་སྤྱོད་འཆལ་པོར་གྱུར་པའི་བླ་མ་དེ་འདྲ་མིན་པར་བླ་མ་ཉམ་ཆུང་ཚད་ཐུབ་དེ་འདྲ་ཡིན་པ་དང། གཉིས་ནས་སྐབས་དེ་དུས་ཁོང་ཉིད་ལ་སྐུ་ན་ཧ་ཅང་བགྲེས་སོང་ཡིན་པས། རྫུན་སྒྲུང་ཁྱབ་བསྒྲགས་ལ་བརྟེན་ནས་མཛད་འཕྲིན་རྒྱས་ཐབས་བྱེད་པ་ལྟ་བུའི་སྐྱོན་གནད་ཡོང་དོགས་མེད་པ་དེ་རྒྱལ་དབང་མཆོག་ལ་ཡིད་ཆེས་ཡོད་པ་བཅས་མདོར་བསྡུས་ན། གང་ཟག་ལས་དག་པའམ། ལྷ་དང་བླ་མ་ལ། དད་གུས་ཀྱི་སྟོབས་ཡོད་པ་དག་ལ། དེ་དང་དེ་ལྟ་བུའི་གཟིགས་སྣང་ཁྱད་པར་ཅན་ཡོང་གི་ཡོད་པར་ངེས་ན་ཡང། ཐ་མལ་པའི་སྐྱེ་བོ་ཕལ་ཆེར་གྱིས་ཆོས་ལ་ཇི་ཙམ་བརྩོན་པའི་ངལ་བ་བསྟེན་པ་དང། ཆོས་པའི་གཟུགས་ཀྱི་སྒམ་ཚུགས་དང་བཙུན་ཚུགས་ཇི་ཙམ་བསྟེན་ཀྱང་ཅི་ཡང་འཆར་རྒྱུ་མེད་པ་དང། གང་ཡང་སྨིན་རྒྱུ་མེད་པ་དེ་ནི

བ་ད་དང་ད་མོས་གུས་ཡག་འདྲ་བྱུང་ཤག་ད་ཅིག་ཡོད་ཡ་ཡོད་ཐག་ཆོད་རེད་ཤག་ཅིག་དེ་འདྲས་གི་ཅིག་ག་སོ་ལྷག་པའི་ལྷ་ཡི་ཞལ་གཟིགས་དེ་ཅིག་འདྲ་མི་འདྲ་ཟེར་ཚུལ་འཕྲད་དེ་དར་གེ་སར་ཡིན་ནི་ཁོ་ཡོད་པ་ཞིག་གཏན་ནས་རེད་ཤག་ད་ང་རང་ཚོ་རྒྱུད་མ་དག་བྱས་ཨེ་ནི་ཅིག་ཐ་མལ་གི་རྣམ་རྟོག་དེ་རེད་ད་ཅིག་ཐ་མལ་གི་པའི་འཛིན་པ་ཨ་འཐས་དེ་ཤུགས་ཆེ་དྲགས། ཨེ་ནི་ཡོང་ཡ་མི་འདུག་ག། ད་ང་རང་ཚོའི་བོད་ཐ་མལ་པའི་རྣམ་རྟོག་པའི་ཨ་འཐས་ཀྱི་འཛིན་འཛིན་པ་ཨ་འཐས་ཤུགས་ཆེན་པོ་དེ་ཡོད་པའི་རིང་ལ་ཡང་ད་བཅོམ་ལྡན་འདས་ངོ་མ་མཇལ་རེ་ཡིན་ནའི་ནི་ཐེ་ཚོམ་ལོག་ལོག་ཅིག་སྡོད་ཡ་ཕལ་ཆེར་ཡིན་ས་རེད། ས་དེ་འདྲ་ཡིན་པ་ཡིན་དུས་ང་རང་ཚོ་ཕུགས་ཀྱི་ནི་དད་པ་ཟེར་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་ད་ཡིན་ནའི་དད་པ་ལས་དད་པ་རེད། ཨོ་ད་གལ་སྲིད་གོང་དུ་ཞུས་པ་ནང་བཞིན་བྱས་ནའི་ང་རང་ཚོ་ནང་པ་སངས་རྒྱས་པའི།

དེ་དག་ཅིག་ཉམས་རྟོགས་དགོས་པའི་སྒོ་ཆེ་ཡག་གི་ལྡེབས་རིས་ཀྱི་ཚོད་རོལ་ཅིག་ད་ཏན་ཏན་རེ་བཞག་ད་འོ་དེ་འདྲ་རེད་པས་ནི་དེ་འདྲ་ཡིན་པ་ཡིན་དུས་ད་ཅིག་ས་སྐྱ་ཡིན་ནའི་རེད་རྙིང་མ་ཡིན་ནའི་རེད་ད་ག་ནང་བཞིན་གྱི་བཀའ་བརྒྱུད་ནང་ལ་ལྷག་ཚོད་པའི་བཀའ་བརྒྱུད་ལ་ཡ་མོས་གུས་ཡིན་མོས་གུས་ཟེར་ནས་པའི་མོས་གུས་ཀྱི་ལམ་སྲུང་བ་ནང་བཞིན་པའི་ཞེ་པོ་ཅིག་གི་གཙིགས་ཆེན་པོ་གནང་གི་འདུག་བ་ཅིག་སྤྱི་བཏང་རོགས་ཅེས་པའི་བསླབ་པ་སློབ་གཉེར་ལ་ཡང་དེ་ཙམ་རང་ཅིག་དགའ་སོགས་རེད་པ་ཀྱེ་ཡང་ཅིག་དྲང་དོད་རང་ཤག་རང་མེད་པའི་བསམ་འདྲི།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་ལྟར་སྙན་སྒྲོན་ཞུས་ཚར་ལེ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་ཚེ་བརྟན་རྣམ་རྒྱལ་ལགས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།